འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
དེང་སྐབས་ཀྱི་འཛམ་གླིང་ནང་འགྲོ་བ་མི་ཡི་འཕྲད་བཞིན་པའི་སེམས་ཀྱི་དཀའ་ངལ་སེལ་བའི་ཆེད་དུ་སྒོམ་ཉམས་ལེན་བྱེད་པའི་དར་སྲོལ་ཇེ་ཆེར་འགྲོ་བཞིན་པ་དང། ང་ཚོས་ལེ་ཚན་འདི་བརྒྱུད་ནས་དེའི་སྐོར་ལ་དངོས་གནས་ཅུང་ཟད་བྱས་ཡོད། ཐེངས་འདིར་ཨ་མི་རི་ཀའི་མེ་ཡོ་ཁི་ལིན་ནི་སྨན་དོན་ཚོགས་པ་དང་ཞིབ་འཇུག་ཁང་གིས་སློབ་སྟོན་བྱས་པའི། ལས་སླ་པོ་དང་དུས་ཚོད་ཐུང་ཐུང་གི་ནང་ལ Stress དང། ལུས་ཀྱི་ན་ཚ་དང་ཕྱི་ཡི་ལས་ཚོགས་སྤྱི་ཚོགས་ནང་རྙོག་ཟིང་སོགས་ཀྱི་རྐྱེན་གྱིས་སེམས་ཟང་ཟིང་དུ་གྱུར་བའི་དཀའ་ངལ་རྣམས་སྒོམ་སོགས་ཀྱི་བརྒྱུད་ནས་ཇི་ལྟར་སེལ་ཐུབ་ཀྱི་ཡོད་པའི་སྐོར་ལ་བྱེ་བྲག་སྤེལ་བ་ཞིག་ནས་གསུང་འདོན་ཞུ་གི་ཡོད། སྨན་དོན་ཚོགས་པ་དེ་ཡིས་གལ་ཏེ་ཁྱོད་བློ་མི་བདེ་བ་དང་ཚོར་བ་ཛ་དྲག་པོ། སེམས་ཁྲལ་ལངས་པ་སོགས་ཀྱི་དཀའ་ངལ་མྱོང་གི་འདུག་ན་སྒོམ་རྒྱག་རྒྱུ་ལ་བསམ་བློ་ཐོངས། སྐར་མ་ཁ་ཤས་རིང་ལ་མ་གཏོགས་སྒོམ་རྒྱག་མ་ཐུབ་ན་ཡང། དེ་ཡིས་ཁྱོད་རང་གི་སེམས་ལ་ལྷིང་འཇགས་ཡོང་རྒྱུ་ལ་ཕན་གྱི་རེད་ཅེས་བྲིས་འདུག་ལ། དེ་བཞིན་མི་སུ་ཡིན་ན་ཡང་སྒོམ་རྒྱག་ཐུབ་པ་ཡིན་པ་དང། སྒོམ་རྒྱག་རྒྱུ་ལ་དམིགས་བསལ་གྱི་ཡོ་བྱད་གང་ཡང་མི་དགོས་པ་དང་དཔལ་འབྱོར་གྱི་འགྲོ་སོང་མི་དགོས་པ་སོགས་ཀྱི་ཁྱད་ཆོས་ཡོད་ཅིང་ས་ཆ་གང་དུ་ཕྱིན་ཡང་བྱེད་ཆོག་པ་སྟེ་དཔེར་ན་གོམ་པ་རྒྱག་བཞིན་པའི་སྐབས་སུ་སེམས་ཀྱིས་སྒོམ་རྒྱག་ཆོག་པ་དང་སྤྱི་སྤྱོད་རླངས་འཁོར་ནང་ལ་སྡོད་པའམ་སྨན་ཁང་ནང་ལ་སྨན་པ་སྒུག་བསྡད་པའི་སྐབས་ཐ་ན་ཚོགས་འདུའི་ནང་བསྡད་པའི་སྐབས་བཅས་སུ་སྒོམ་རྒྱག་ཐུབ་པ་ཡིན་པ་སློབ་སྟོན་བྱས་འདུག་སྤྱིར་བཏང་ནུབ་ཕྱོགས་སུ་སེམས་ཀྱི་བདེ་སྐྱིད་དང་འབྲེལ་བའི་ཐོག་ནས་སྒོམ་རྒྱག་པ་དེ་ནི་གཙོ་བོ Mindful ཟེར་བ་སེམས་གཅིག་ལ་གནས་ཐབས་ཀྱི་སྒོམ་ཞིག་ཡིན་པ་དང་ནུབ་ཕྱོགས་ཀྱི་ཉམས་ལེན་པ་འགའ་ཡིས་གོམ་པ་རྒྱག་བཞིན་སྒོམ་རྒྱག་པ་དང། ལུས་ཀྱི་ཚོར་བ་ལ་དམིགས་ནས་སྒོམ་རྒྱག་པ། ཡིད་དང་བློ་ལ་དམིགས་ནས་སྒོམ་རྒྱག་པ་སོགས་བྱེད་ཀྱི་ཡོད་པའི་ལམ་སྲོལ་ཡོད་པ་དང། དེ་མཉམ་དུ་ཡོ་ག་ཉམས་ལེན་སོགས་བསྟེན་པ་བྱས་ནས་ཉམས་ལེན་བྱེད་ཀྱི་ཡོད་པ་གཅིག་རེད། ཉམས་ལེན་འདིའི་ཐོག་ལ་སྐད་གྲགས་ཆེ་བའི་དེབ Full Catastrophic ཟེར་བ་འབྲི་མཁན Jon Kabat-Zinn ལགས་ནི་ཨ་མི་རི་ཀའི་ནང་གི་སྐྱེ་ཁམས་ཕུང་གྲུབ་ཀྱི་ཐོག་ལ་འབུམ་རམས་པའི་སློབ་པ་བྱས་པའི་མི་ཞིག་ཡིན་པ་དང་ཁོང་གིས་སངས་རྒྱས་ཆོས་ལུགས་ཀྱི་གྲུབ་མཐའ་ལས་ཟེན་ཟེར་བ་ཡི་སྒོམ་ཉམས་ལེན་ལ་སྦྱོང་ནས་དེ་རྗེས་སེམས་ཁམས་ཀྱི་ནད་པ་སྨན་བཅོས་བྱེད་མཁན་དུ་གྱུར་ཡོད་པ་ཞིག་རེད་འདུག་ཁོང་གིས་བདུན་ཕྲག་བརྒྱད་ཀྱི་རིང་ལ་ཉམས་ཉམས་ལེན་སློབ་སྦྱོང་བྱེད་པའི་སྲོལ་གཏོད་པ་དེའི་ནང་ལ་གོང་དུ་ཞུས་པའི་སྒོམ་ཉམས་ལེན་དེ་དག་སློབ་སྟོན་བྱེད་ཀྱི་ཡོད་པ་དང་དེ་ལ་གཙོ་བོ་སེམས་ཀྱི་དཀའ་ངལ་སེལ་བའི་ཆེད་དུ་དམིགས་འདུན་བྱེད་ཀྱི་ཡོད་པ་ཞིག་རེད་འདུག་སྒོམ་ཉམས་ལེན་འདི་འགྲོ་བ་མི་ཡིས་ཉམས་ལེན་བྱས་ནས་ལོ་སྟོང་ཚོ་མང་པོ་འགྲོ་གི་ཡོད་པ་དང། སྤྱིར་སྲོལ་རྒྱུན་ནས་འདི་ནང་པ་སངས་རྒྱས་པའི་ཆོས་ཉམས་ལེན་བྱེད་མཁན་གྱི་སྤྱི་ཚོགས་ནང་གཙོ་བོ་ཆོས་ཕྱོགས་ཏེ། རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་པའི་ཆེད་དུ་ཉམས་ལེན་བྱེད་ཀྱི་ཡོད་མོད། འོན་ཀྱང་དེང་སྐབས་ནུབ་ཕྱོགས་སུ་ལུས་སེམས་ལ་བདེ་བ་ཐོབ་པའི་ཆེད་དུ་བེད་སྤྱོད་བྱེད་ཀྱི་ཡོད་པ་ཞིག་རེད། དཔེར་ན་ཡི་གེ་སྦྱོང་བ་ཡིན་ན་དེ་ཡིས་ཡིག་རྨོངས་ཀྱི་དཀའ་ངལ་སེལ་གྱི་ཡོད་པ་དང་ཡི་གེ་ཤེས་པའི་ཤེས་བྱ་དེ་ཆོས་ཀྱི་ཆེད་དུ་བེད་སྤྱོད་བྱེད་ཀྱི་ཡོད་ལ། དེ་མིན་རང་གི་མི་ཚེའི་འཚོ་བ་དང་འབྲེལ་བའི་ཐོག་ལ་ཡང་ཕན་ཐོགས་ཡོད་པ་ལྟར། སྒོམ་ཉམས་ལེན་བྱས་ནས་རང་གི་སེམས་སྟངས་འཛིན་བྱེད་ཐུབ་པ་ཞིག་བྱུང་བ་ཡིན་ན། དེས་རང་ཉིད་ཐར་པ་ཐོབ་པའི་ཆེད་ཀྱི་ཆོས་ཀྱི་ཉམས་ལེན་ཆེད་དུ་བེད་སྤྱོད་གཏོང་ཆོག་པ་དང་ཆབས་ཅིག་འདི་ཡིས་རང་གི་མི་ཚེ་འདི་ཡི་ནང་ལ་བདེ་སྐྱིད་བསྐྲུན་པའི་ཆེད་དུ་ཡང་བེད་སྤྱོད་བྱེད་རྒྱུ་ཡོད་པ་ཞིག་རེད། ནུབ་ཕྱོགས་སུ་མི་མང་པོ་ཞིག་གིས་སྒོམ་རྒྱག་དུས་རང་གི་བསམ་བློ་གསལ་དུ་འགྲོ་བ་དང་ཀླད་པ་གྲུང་དུ་འགྲོ་བ། ལུས་ཀྱི་ནུས་པ་ཆེ་རུ་འགྲོ་བ། ལམ་ལྷོངས་ཆེ་རུ་འགྲོ་བ་སོགས་ཀྱི་ཕན་ཐོགས་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཀླད་ཁམས་རིག་པ་པའི་ཚན་རིག་པ Doctor Hedy Kober ལགས་ཀྱིས་དེའི་སྐོར་ལ TED Talk ཟེར་བའི་ནང་གཏམ་བཤད་མཛད་སྐབས་བརྗོད་པར། ང་ལ་མཚོན་ན་དྲན་པ་མཉམ་པར་འཇོག་པའི་སྒོམ་རྒྱག་དུས་ལུས་རྩལ་རྩེ་དུས་གཟུགས་པོ་མཉེན་ལྕུག་ཆེ་བ་དང་ཤུགས་ཆེ་རུ་འགྲོ་བ་ནང་བཞིན། སྒོམ་རྒྱག་དུས་སེམས་མཉེན་ལྕུག་ཆེ་བ་དང་ནུས་པ་ཆེ་བ་ཡོང་གི་འདུག་ཅེས་བརྗོད་ཡོད་པ་རེད། ཁོང་གིས Yale གཙུག་ལག་སློབ་གྲྭའི་ནང་ལ་ཞིབ་འཇུག་བྱེད་སྐབས་སྒོམ་རྒྱག་མ་མྱོང་བའི་མིས་ཀྱང་སྐར་མ་འགའ་ཤས་རིང་དྲན་པ་མཉམ་གཞག་གི་སྒོམ་རྒྱག་དུས་ལུས་ཀྱི་ན་ཚ་ཡི་ཚོར་བ་ཤུགས་ཆུང་དུ་འགྲོ་གི་ཡོད་པ་དང། དེ་བཞིན་དུ་སེམས་ཀྱི་དཀའ་ངལ་གྱི་ཚོར་བ་ཀྱང་ཤུགས་ཆུང་དུ་འགྲོ་གི་ཡོད་པ་ཤེས་རྟོགས་བྱུང་ཡོད་ཅིང། དེ་བཞིན་དུ་འཕྲུལ་ཆས་ཡི་བརྒྱུད་ནས་ཀླད་པ་བརྟག་དཔྱད་མཛད་དུས་ཀླད་པའི་གཡོ་འགུལ་གྱི་ཐོག་ནས་ན་ཚ་ཡི་ཚོར་བ་ཤུགས་ཆུང་དུ་འགྲོ་གི་ཡོད་པ་མཐོང་ཡོད་པ་རེད། འདི་ལྟ་བུའི་ཞིབ་འཇུག་བརྒྱ་ཕྲག་མང་པོ་ཡོད་པ་ཚང་མ་ཡིས་ཤེས་རྟོགས་གཅིག་མཚུངས་ཡོང་གི་ཡོད་པ་ཞིག་རེད། ཡང་གོང་དུ་བརྗོད་པའི Mayo Clinic ཀྱིས་སྤེལ་བའི་གནས་ཚུལ་དེ་ལྟར་ན། ནད་པ་རྣམས་དང་ལྷག་པར་དུ་ན་ཚ་སྡུག་ནས་སྡུག་ཏུ་འགྲོ་བཞིན་པའི་ནད་པ་རྣམས་ཀྱི་ཐོག་ལ་དྲན་པ་མཉམ་པར་འཇོག་པའི་སྒོམ་ཉམས་ལེན་བྱེད་བཅུག་གི་ཡོད་པ་དང། དེའི་བརྒྱུད་ནས་ཕན་ཐོགས་ཡོད་པའི་གནས་ཚུལ་ཐོན་པ་ཁག་ཅིག་ནི། བློ་མི་བདེ་བའི་ན་ཚ་དང་དབུགས་བསགས་ཀྱི་ན་ཚ། སྐྲན་ནད། ཚིགས་གཞི་དང་ལུས་ཀྱི་ན་ཟུག། སེམས་ངལ་གྱི་དཀའ་ངལ། སྙིང་གི་ན་ཚ། ཁྲག་ཤེད་མཐོ་བའི་ན་ཚ། རྒྱུ་མ་ན་ཟུག་རྒྱག་པའི་ན་ཚ། གཉིད་མི་ཁུག་པའི་ན་ཚ། མགོ་ན་ཟུག་ཆེན་པོ་རྒྱག་པའི་ན་ཚ་སོགས་གདོང་ལེན་བྱ་རྒྱུ་ལ་ཕན་གྱི་ཡོད་པ་རེད། འོན་ཀྱང་ནད་པ་ཚོ་ཡིས་རང་གི་སྨན་པ་ལ་སྒོམ་རྒྱག་དུས་ཕན་ནུས་ཅི་ཡོང་གི་ཡོད་པ་ཤོད་དགོས་པ་དང། དེའི་རྒྱུ་མཚན་ནི་སྒོམ་རྒྱག་དུས་མཚམས་མཚམས་ལ་ན་ཟུག་སྡུག་ཏུ་འགྲོ་བའི་གནས་ཚུལ་ཡང་ཡོང་གི་ཡོད་པར་འགྲེལ་བརྗོད་བྱས་འདུག། དཔེར་ན་རང་གི་ལུས་ལ་ན་ཚ་ཡོད་པའི་སྐབས་དེ་ལ་དམིགས་ནས་དེའི་ཕྱོགས་སུ་དབུགས་རྔུབ་སྟེ་དབུགས་ཕྱིར་གཏོང་བ་དང་མཉམ་དུ། ན་ཚ་ཡོད་སའི་ཤ་རྒྱུས་ལྷུག་ཏུ་གཏོང་བའི་ཉམས་ལེན་བྱེད་ཀྱི་ཡོད་པ་དང། མི་འགའ་ཤས་ལ་སྐབས་འགར་དེ་ལྟར་ན་ཟུག་ཡོད་ས་ལ་དམིགས་ནས་དབུགས་རྔུབ་གཏོང་བྱེད་དུས་ན་ཚའི་ཚོར་བ་ཤུགས་ཆེ་རུ་འགྲོ་གི་ཡོད་པའི་གནས་སྟངས་ཡང་ཡོང་གི་ཡོད་པ་ཞིག་རེད། དེ་ལྟར་བྱུང་བ་ཡིན་ན་གནས་སྐབས་དེར་སྒོམ་རྒྱབ་རྒྱུ་མཚམས་འཇོག་ནས་ལུས་རྩལ་དང་ལུས་སྦྱོང་སྒོམ་བྱས་ནས་ན་ཚ་དེ་འཇགས་ཐབས་སམ། ཡང་ན་ཐབས་ལམ་གཞན་བྱས་ནས་རྗེས་སུ་སླར་ཡང་སྒོམ་ཚོད་ལྟ་བྱེད་དགོས་ཀྱི་ཡོད་པ་ཅིག་རེད། དྲན་པ་མཉམ་གཞག་གི་སྒོམ་ངམ་ཨིན་ཇིའི་ནང Mindful ཟེར་བ་འདི་ནི་ནུབ་ཕྱོགས་སུ་འཕྲོད་བསྟེན་སྤྱི་དང། ལུས་སེམས་ཀྱི་དཀའ་ངལ་ལ་གདོང་ལེན་བྱེད་པའི་ཆེད་དུ་ཉམས་ལེན་དར་སོ་ཇེ་ཆེ་ནས་ཇེ་ཆེར་འགྲོ་བཞིན་པ་ཞིག་རེད། གཤམ་ལ་སྒོམ་དེའི་སྐོར་ལ་ཅུང་ཞིག་ཡོད་རྒྱུ་ཡིན། སྤྱིར་བཏང་ནི་སྒོམ་འདི་འབར་མ་དང་ཝེ་ནམ་སོགས་ནས་ནུབ་ཕྱོགས་སུ་དར་འགོ་ཚུགས་པ་ཞིག་ཡིན་པ་དང། སྒོམ་འདི་ཡི་མིང་ཚིག་དང་ཏག་ཏག་བསྡད་པའི་བོད་ཀྱི་སྒོམ་གྱི་ཉམས་ལེན་གྱི་ནང་གི་མིང་ཚིག་ཅིག་མི་འདུག་ཀྱང། མི་འགའ་ཤས་ཀྱིས་འདི་ལ་དྲན་པ་ཉེར་བཞག་ཅེས་སྦྱོར་གྱི་འདུག་སྟེ། ཞིབ་ཏུ་བལྟ་དུས་འདི་དང་དྲན་པ་ཉེར་བཞག་བར་ལ་ཁྱད་པར་ཆེན་པོ་ཡོད་པ་ཞིག་མཐོང། ནུབ་ཕྱོགས་སུ་ཉམས་ལེན་བྱེད་པའི Mindfulness ཟེར་བའི་ནང་དྲན་པ་ཉེར་བཞག་གི་ནང་བྱེད་པའི་ཉམས་ལེན་ཁག་ཅིག་ཚུད་ཡོད་ན་ཡང། དྲན་པ་མཉམ་བཞག་གི་ནང་ལ Mindfulness ནང་ལ་མེད་པའི་ལྷག་མཐོང་གི་ཉམས་ལེན་ཀྱང་ཚུད་རྒྱུ་ཡོད་པ་རེད། བོད་ཀྱི་ཚིག་མཛོད་ཆེན་མོ་ཁག་ཕྱོགས་བསྒྲིགས་བྱས་ནས་བཟོས་པའི་སྨོན་ལམ་ཚིག་མཛོད་ཆེན་མོའི་ནང་ལ་དེའི་སྐོར་ལ་འགྲེལ་བརྗོད་བྱེད་སྐབས། དྲན་ནི་ཤེས་རབ་ཀྱིས་ཆོས་ཀྱི་མཚན་ཉིད་ཇི་ལྟ་བ་བཞིན་མ་ནོར་བར་ཤེས་པར་ལྷག་མཐོང་དང་སྦྱར་ཞིང་ཉེ་བར་བཞག་པ་ནི་ཇི་ལྟར་ཤེས་རབ་ཀྱིས་དཔྱད་པ་དེ་ཉིད་རྩེ་གཅིག་ཏུ་འཇོག་པ་ལ་ཞི་གནས་སྦྱར་རོ་ཞེས་བཀོད་ཡོད། འོན་ཀྱང་ནུབ་ཕྱོགས་སུ་ཉམས་ལེན་བྱེད་པའི Mindfulness ཟེར་བ་འདི་ནི་སེམས་ལ་དམིགས་ནས་མཉམ་པར་འཇོག་པ་དང་ཡུལ་ལ་དམིགས་ནས་མཉམ་པར་འཇོག་པ། དབུགས་ལ་བརྟེན་ནས་མཉམ་པར་འཇོག་པ། ཚོར་བ་ལ་མཉམ་པར་འཇོག་པ་སོགས་བྱེད་རྒྱུ་ཡོད་པ་ལས་ལྷག་མཐོང་སོགས་ཀྱི་བར་ལ་འབྲེལ་བ་མི་འདུག་དེར་བརྟེན Mindful ཟེར་བ་འདི་ལ་མཉམ་འཇོག་གམ་ཡང་ན་དྲན་པ་མཉམ་བཞག་བརྗོད་ན་འོས་ཤོས་ཡོད་པར་མཐོང། དབྱིན་ཇིའི་མིང་ཚིག་འདིའི་ཚིག་གི་ཆ་ནས་སེམས་ཟེར་བ་ཞིག་ཡོད་པ་ལ་བརྟེན་ནས་སེམས་མཉམ་བཞག་ཞེས་གོ་དགོས་ཀྱང། དོན་གྱི་ཆ་ནས་དྲན་པ་མཉམ་བཞག་བརྗོད་ན་ཡག་ཤོས་ཡིན་པའི་རྒྱུ་མཚན་དེ་ནི། འདིའི་ནང་ལ་གོང་དུ་ཞུས་པ་ལྟར་སེམས་ལ་མཉམ་པར་འཇོག་པ་གཅིག་པུ་མ་ཡིན་པར་ཡུལ་དང་ཚོར་བ་དང་ལུས་ལ་ཡང་མཉམ་པར་འཇོག་དགོས་ཡོད་པའི་རྒྱུ་མཚན་གྱིས་ཡིན། བོད་ཀྱི་སྒོམ་གྱི་ཐ་སྙད་ལས་དྲན་པ་ཉེར་བཞག་སྐོར་ལ་དྲན་པ་ཉེར་བཞག་བཞི་ཟེར་བ་ལ་མཚོན་པ་ཡིན་ན། ལུས་དྲན་པ་ཉེ་བར་བཞག་པ་ཚོར་བ་དྲན་པ་ཉེ་བར་བཞག་པ་སེམས་དྲན་པ་ཉེ་བར་བཞག་པ་ཆོས་དྲན་པ་ཉེ་བར་བཞག་པ་བཞི་བཅས་ལས། དང་པོ་གསུམ་ནི་གོང་དུ་ཞུས་པའི Mindfulness ཟེར་བའི་ཉམས་ལེན་གྱི་གྲས་ཤིག་ཡིན་མོད། འོན་ཀྱང་ཚིག་མཛོད་ནང་འདི་ལྷག་མཐོང་སྒོམ་སྐབས་ཀྱི་དམིགས་པ་རྣམ་བཞི་ཡིན་པའི་འགྲེལ་བརྗོད་བྱེད་པ་ལྟར་ན Mindful ཟེར་བ་དེ་གོང་དུ་བརྗོད་ཚར་བ་ལྟར་ལྷག་མཐོང་སྐོར་ལ་ཤོད་ཀྱི་མེད་ལ། ཆོས་ཉིད་ཀྱང་དཔྱད་ཀྱི་མེད་པའི་རྒྱུ་མཚན་གྱིས་འདི་ལ་དྲན་པ་ཉེར་བཞག་ཅེས་བརྗོད་ན་བརྗོད་མི་འོས་པར་མཐོང། ཡང་དྲན་པ་ཉེར་བཞག་དང་དྲན་པ་མཉམ་བཞག་གི་ཚིག་གི་ཆ་ནས་ཁྱད་པར་ཆེན་པོ་མེད་ཀྱང་དྲན་པ་ཉེར་བཞག་ལ་དོན་གྱི་ཆ་ནས་ནང་དོན་མི་འདྲ་བ་ཡོད་པ་གོང་དུ་བརྗོད་ཚར་བ་ལྟར་རེད། དེར་བརྟེན་དྲན་པ་མཉམ་གཞག་ཞེས་བརྗོད་ན་ཉ་དང་ཉུང་མ་མཉམ་བསྲེས་མི་བྱེད་པའི་དགེ་ཕན་ཡོད་ཅིང། ཡང་དྲན་པ་དང་མཉམ་གཞག་ཟེར་བའི་ཚིག་གཉིས་ཀ་བོད་ཀྱི་སྒོམ་གྱི་མིང་ཚིག་ནང་ལ་ཡོད་པ་ཡིན་པར་བརྟེན་ནས་ཐ་སྙད་གསར་བཟོ་ཡང་བྱེད་མི་དགོས་པ་ཞིག་རེད། ཡང་ཁ་ཅིག་གིས་དྲན་པ་ཉེར་གཞག་དང་དྲན་པ་མཉམ་གཞག་གཉིས་ཚིག་ཆ་ནས་ཧ་ཅང་འདྲ་བས་མི་འདྲ་བ་གཉིས་བཟོ་དགོས་དོན་མི་འདུག་བསམ་སྲིད་ཀྱང། གོང་དུ་ཞུས་པ་ལྟར་དྲན་པ་ཉེར་གཞག་ནང་ལ་ཡོད་པའི་གལ་ཆེ་བའི་ནང་དོན་ཁ་ཅིག་དྲན་པ་མཉམ་གཞག་ནང་ཚང་མེད་པར་བརྟེན་ནས་དེ་ལ་ཞིབ་ཏུ་མི་བསམ་པར་རོབ་ཚོད་ཀྱིས་མིང་གིས་བརྗོད་ན་ཧ་ཅང་ནོར་འཁྲུལ་ཆེན་པོ་ཞིག་རེད། དེ་ལྟར་བརྗོད་ན། སྤྱིར་སྒོམ་འདི་གཞི་རིམ་གྱི་ཉམས་ལེན་བྱས་ནས་རིམ་བཞིན་ཞི་གནས་འགྲུབ་ཐུབ་རྒྱུ་ཡིན་པ་ལ་བརྗོད་མི་དགོས་པར་བརྟེན་ནས་འདི་ལ་ཞི་གནས་ཞེས་བརྗོད་ན་མ་འགྲིག་པ་ག་ལ་ཡོད། འོན་ཀྱང་དེ་ལྟར་མི་འགྲིག་པའི་རྒྱུ་མཚན་དེ་ནི་ནང་དོན་ཕྲ་མོ་དབྱེ་བསལ་བྱས་ནས་མིང་ཚིག་གིས་ནང་དོན་གྱི་ཚབ་བྱེད་ཐུབ་དགོས་རྒྱུ་ཡོད་པ་ལ་བརྟེན་ནས། ལེ་ཚན་འདི་ཡི་ནང་ལ Mindfulness ཟེར་བ་ལ་ཞིབ་འཇུག་ཏོག་ཙམ་བྱས་པའི་རྗེས་སུ་འདི་ལ་དྲན་པ་མཉམ་བཞག་ཞེས་བརྗོད་ཀྱི་ཡོད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་ཨ་མི་རི་ཀའི་སྨན་དོན་ཞིབ་འཇུག་ཁང Mayo Clinic གྱིས་གནས་ཚུལ་སྤེལ་བའི་སྒོམ་ཉམས་ལེན་གྱིས་ལུས་སེམས་ཀྱི་འཕྲོད་བསྟེན་ལ་ཕན་ཐོགས་ཅི་འདྲ་ཡོང་གི་ཡོད་པའི་སྐོར་གྱི་བརྙན་ཐུང་ཞིག་སྤེལ་བ་ཡོད་པ་དེའི་སྐོར་དང། ཞིབ་འཇུག་པ་གཞན་ཁག་གིས Mindfulness ཟེར་བའམ་དྲན་པ་མཉམ་པར་འཇོག་པའི་སྒོམ་གྱིས་ལུས་སེམས་ལ་ཕན་ཐོགས་ཡོང་དོན་ཅི་འདྲ་ཡོང་གི་ཡོད་པའི་ཐད་ལ་འགྲེལ་བརྗོད་བྱས་པ་བཅས་ཚོར་རེ་ཞུས་པ་ཞིག་ཡིན་ལ། དེ་བཞིན་དུ་ལེ་ཚན་འདིའི་ནང་ལ་དབྱིན་ཇིའི་ཐ་སྙད་དེ་བོད་ཀྱི་མིང་ཚིག་དྲན་པ་མཉམ་བཞག་ཟེར་དགོས་པའི་རྒྱུ་མཚན་སོགས་མདོར་བསྡུས་བཤད་པ་ཞིག་ཡིན།